ནང་ལོག་རྫིང་དེ་ནི་འོ་ནི་སེམས་ཅན་སུ། ཟླ་བ་དེ་ཅན་ནི་དེ་ནི་བི་ཇ་ཐི་བི་སོ་ལུ་བུ་རོ་ལ། གནམ་གྲུ་ཏི་སིང་དང་རོ་ལུ་ཏི་སིང་དེ་ཚོའི་འགྲོ་བ་གང་ལ་བི་ཇ་ཐི་གི་ཡོ་བའོ་ཕ་ཚོ་འོ་དེ་འདྲ་བོ་རེད་ད། སེམས་ཅན་གྱི་འགྲོ་དོན་མཛད་ཡ་འོ་ད་དེ་འདྲའི་བསམ་བློ་བཏང་དགོས་པོ་ཡོད་རེད་ད་དེ་བི་ག། ད་དེ་བི་ཡིད་ཆེས་ཡག་པོ་ཡོང་ཡ་ལ་དངོས་གནས་བྱས་ན་ད། རེད་བ་ད་རང་གིས་མོས་པ་གཙོ་ཆེ་ན་དེ་ཡི་མདུན་དུ་ཐུབ་པ་བཞུགས་ཟེར་ཐུབ་པ་བཞུགས་བཞུགས་པ་རེད། རྗེ་བཙུན་བྱམས་པ་མགོན་པོ་གི་བྱམས་པ་རྗེ་བཙུན་བྱམས་པ་མགོན་པོ་དང་པོ་བསྒྲུབས་པ་ནས་འཁྲིས་དེ་ལ་ཡོད་འདུག་བ། འོན་ཏེ་རེད་ཡིན་ན་ཡང་ལས་ཀྱི་སྒྲིབ་པས་མ་མཐོང་བ་རེད། མ་མཐོང་པ་ཡིན་ཙང། ད་ལས་སྒྲིབ་བྱང་མ་བྱང་བར་དུ་སོ་སོས་མཇལ་ཐུབ་ཀྱི་མ་རེད་བ་ཡིན་ད་དེ་ཡིན་དུས་ད་ལྟ་བསྒོམ་བྱ་ཡ་དེ་སོ་སོའི་བློས་ཀྱི་ཕར་བྱེད་བྱ་ཡ་གཅིག་ཡིན། དངོས་གནས་དེ་ཡིན་ས་མེད་བསམ་བསམ་གི་རྣམ་རྟོག་ཅིག་ཡོང་གི་ཡོད་ཙང་དེ་ཕར་བཀག་ཡག་གི་དོན་དག་ལ་ཨ་ནི་ཡེ་ཤེས་པ་ཐག་རིང་པོ་བྱས་ནས་སྤྱན་དྲངས་པའི་ཚུལ་བྱས་ནས་མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་བདུད་སྡེ་དཔུང་བཅས་མི་བཟད་ནས་དེ་བཏོན་ནས་ཨ་ནི་སུ་སྤྱན་དྲངས་དགོས་རེད་མ་ག་དྷ་བཟང་མོའི་དེ་ནི་གཏམ་རྒྱུད་ནང་ལྟར་བྱས་ནས་སྤྱན་དྲངས་ནས་སྤྲུལ་པ་བསམ་གྱིས་མི་ཁྱབ་པའི་ཐོག་ནས་དེ་ནི་ཚུར་ཕེབས་སོང་བསམ་པ་བྱས་ཕྱོགས་བཅུའི་ཕ་གིའི་སྐྱབས་གནས་རེ་རེའི་ཐུགས་ཀ་ནས་དཔེར་ན་བླ་མ་མཆོད་པའི་ཚོགས་ཞིང་ཆ་ཚང་རེ་རེ་སྤྱན་དྲངས་ནས། ཆ་ཚང་རེ་རེ་བཞིན་ད་མང་པོ་ཞེ་པོ་ཆགས་ཀྱི་རེད་བ་ད། ཨ་ནི་ཡང་མདུན་དེ་གང་ག་གཅིག་ལ་ཚུད་བྱས། གཅིག་ལ་ཐིམ་རེད་བ་ད་གང་ག་གཅིག་ཏུ་འདྲིལ་ཚོགས་ཞིང་ཆ་ཚང་གཅིག་ཆགས། ཡང་ཚོགས་ཞིང་ཆ་ཚང་གཅིག་གི་ཐུགས་ཀ་ནས་ཡང་ཚོགས་ཞིང་ཆ་ཚང་རེ་རེ་མར་སྤྲུལ་ནས་ཨ་ནི་མདུན་ལ་སོ་སོའི་བསྒོམ་བྱ་གི་ཚོགས་ཞིང་རེ་རེ་ལ་ཡང་བླ་མ་རེ་རེ་ལ་ཡང་ཚོགས་ཞིང་ཆ་ཚང་རེ་རེ་སྲུང་མ་རེ་རེ་ལ་ད་ཕ་གི་གང་ག་ལ་རེ་རེ་རེ་བསྟིམ་འོ་འདུག་སེ་མོས་པ་བྱེད་དགོས་རེད། ཨ་ནི་ཛཿ་ཧཱུྃ་བཾ་ཧོཿ་ཟེར། དགུག་གཞུག་བཅིང་མཉེས་དབྱེར་མེད་དུ་བྱས་ནས། དེ་བྱེད་ཀྱི་ཡིན་ན། ཨ་ནི་ཕ་གིའི། སོ་སོའི་བསྒོམ་བྱ་ཡི་ཚོགས་ཞིང་དེ་ཚོ་ཚོགས་ཞིང་དེ་དང་དེ་དངོས་གནས་ཡིན་བསམ་པ། དེ་ཙམ་མ་ཟད་པའི་ཚོགས་ཞིང་དེ་ཚོ་བའི་རྟོགས་པ་མཐོ་དམན་འདྲ་པོ་བའི་ཁྱོན་ནས་མེད་པ་གང་ག་མཉམ་མཉམ། ཡ་གི་ཡ་གི་ནི་ཕ་གིའི་ཉམས་ལེན་བྱིན་རླབས་བརྒྱུད་ཟེར་དུས་ད་མཐོན་པོ་ཡིན་པ་ཅིག་སྣང་བ་ཡོང་གི་རེད་བ་ད་ཡི་དམ་ད་དེ་ཚོའི་ཕ་གིའི་དྲག་འདྲ་པོ་ཅིག་ད་ཨ་ནི་ཆོས་སྐྱོང་སྲུང་མ་དཔའ་བོ་མཁའ་འགྲོ་ཟེར་དུས་ག་ན་འོག་ལ་དམའ་བ་ཅིག་ཡིན་པའི་ཚོར་བ་ཅིག་རྣམ་རྟོག་ཅིག་འདུག་བ་འོ་དེ་མེད་པ་གང་ག་རྟོགས་པ་མཐོ་དམན་མེད་པ་ཅིག་རེད། དོན་དག་གང་ག་ཚང་མ་ལོག་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་རང་གི་རྩ་བའི་བླ་མའི་རྣམ་སྤྲུལ་ཡིན་པ་ལྟ་དགོས་རེད། གང་ག་ལོག་རྩ་བའི་བླ་མའི་རྣམ་སྤྲུལ་རེད། རེད་བ་ད། རྣམ་སྤྲུལ་ཡིན་པ་ཧ་གོ་དགོས་ཀྱི་རེད། དེ་ག་རེ་རེད་ཟེར་ན། ཕ་གིའི་བླ་མ་དེ། གདུལ་བྱ་སེམས་ཅན་འདུལ་ཡ་གི་དོན་དག་ལ་ཨ་ནི་ཕེབས་བཞག་ཡ་ཅིག་རེད། སངས་རྒྱས་ཕྱོགས་བཅུའི་སངས་རྒྱས་ཚང་མ་ལོག་གི་སེམས་ཅན་འདུལ་ཡ་གི་དོན་དག་ལ་བླ་མ་སྤྲུལ་ནས་ཕེབས་པ་རེད། རེད་པ་ད།

དྲ་བ་དྲ་ཕྱེད་ཟེར་གྱི་རེད་བ་ད་གང་ཅི་བླ་རེ། འོ་ད་དེ་ནི། དེ་ནི་དེ་ནི་བླ་རེ། ད་དེའི་གི་ཕ་གིའི། འོ་གི་དེ་ནི་ཁྲུས་བྱེད་ཡ་རེད་བ་ད་རྫིང་བུ་དེ། ཕ་གིའི། རུས་སྦལ་གི། བཟོ་འདྲ་བ་བྱས་ནས་ཅི་དེ་ཡ་ཏོག་སོ་མཐོན་པོ་རུས་སྦལ་གི་སྒལ་པ་གི་བཟོ་ལྟ་དེ་མ་བུ་བྱས། འོ་ད། དེ་ནི། རེད་བ་ད་ཨ་ནི་བྱེ་མ་གི་ཚོས་རེད་བ་ད་ལ་གསེར་གི་གསེར་བྱེ་རེད་བ་ད།

འབབ་སྟེགས་གསུམ་པོ་དེ་ལ་དེ་ནི་ཐེམ་སྐས་བི་གའི་གཞི་ཆེ་ཡོད་བསྡད་པ་བྱས། རེད་པ་ད། ད་ཕ་གིའི་ཁྲུས་གནང་བའི་སྒང་ལ་བཞུགས་ས་གི་དེ་ནི་ཞབས་བཀྱག་གི་བཟོ་འདྲ་བ་ཤིང་སྟེགས་བྱས་ན་ཡང་འགྲིག་གི་རེད། དང་དུ་སྤྲུལ་པ་རྒྱས་པར་བྱེད་ཀྱི་ཡིན་ན་ཨ་ནི་སེང་ཁྲི་ཡོད་ན་ཡང་འགྲིག་གི་རེད། རེད་པ་ད། སིང་ཁྲི། དེ་འགྲིག་རེད། ཨོ་དེ་དེ་འགྲིག་གི་བཟོ་འདྲ་བ་བྱས། ཨ་ནི་ཁྲུས་ཕུལ་བའི་སྐབས་ན་འདི་ནི་ཞབས་ཕྱི་ཞུ་མཁན་ཨ་ནི་སོ་སོའི་ཐུགས་ཀ་ནས་བག་འདི་ནི་བག་སྤྲུལ་ལྷ་མོ་གསུམ་སྤྲུལ་པ་དང་ཨ་ནི་སྐུ་ཁྲུས་གསོལ་མཁན་བུམ་པ་ཁྱེར་ནས་བུམ་པས་ཆུ་བཅུས་ནས་འདི་ནི་རྫིང་བུ་ནས་ཡང་བཅུས་ནས་འདི་ནི་ཁྲུས་གསོལ། འོ་འདི་ནི་ཕྱིས་མཁན་གྱི་འདི་ནི་བའི་ན་བཟའ་བྱས་ན་བཟའ་ཕུལ་མཁན། འོ་ད་གང་བྱས་དེ་བྲིས་གི་དེ་ན་ལྷ་མོ་གསུམ་བྱས་ནས་ཨ་ནི་ཕ་གིའི་སྐུ་ཁྲུས་གསོལ། ཨ་ནི་སོ་སོའི་རྒྱུད་བདུན་དེ་བས་ཁྲུས་ཀྱི་ཡོ་བྱད་ཡོད་ན་ཨ་ནི་མེ་ལོང་དེ་ལ་དེ་ནས་རེ་བ་ད་འཕྲེད་ལ་བག་འདུག་སེ་བྱས་ནས་ཆུའི་རི་མོ་འཕྲེད་ལ་གཉིས་བག་སྟེ་ཨ་ནི་གྱེན་ལ་ཡག་གཉིས་འདུག་སེ་བྱས་བྱས་སྒང་ལ་རེའུ་མིག་དགུ་རེད་རེའུ་མིག་དགུ་དེ་གི་དེ་ནས་ཞག་ཡིག་གང་ཚུན་གི་ཡོག་རེ་ཨ་ནི་དཀྱིལ་དེ་ལ་ཆུ་ཐིགས་གཅིག་བྱས་ཕྱོགས་བཞི་ལ། ཆུའི་ཐིགས་པ་བྱས་ནས་ལྔ་འདུག་པ། ཨོ་དེ་གའི་རྒྱལ་བ་རིགས་ལྔ་མཚོན་གྱི་ཡོད་རེད། སྦྱར་བ་རིགས་ལྔ། གང་བྱས་དང་གི་རེའུ་མིག་དགུ་པོ་དེ་གའི་རྟེན་གཞལ་ཡས་ཁང་དང་ཆུ་ཐིགས་དེ་གའི་བརྟེན་པ་ཨ་ན་ལྷ་དེ་མཚོན་གྱི་ཡོད་རེད། རྒྱལ་བ་རིགས་ལྔའི་ནང་དུ་མ་འདུས་པའི་སྐུ་ཁྲུས་གསོལ་ས་གའི་དོན་ཚོགས་ཀྱི་ཞིང་གཅིག་ཡོད་མ་རེད་པ་ཨོ་དེ་རེད། ཨོ་དེ་ལ་དེ་ནས་སྐུ་ཁྲུས་གསོལ་སྐུ་ཁྲུས་གསོལ་ཚར་སོང་ན་ཨ་ནི་ཕར་ཕྱི་དགོས་རེད་དེ་དག་སྐུ་ལ་མཚུངས་པ་མེད་པའི་གོས་རེད་པ་ད་བྱས་ནས་ཆེས་པའི་གང་ལ་ང་ཚོའི་ནང་དང་སྒོ་ནས་བཞུགས་པ་དུ། ཨ་ཅོག་གི་ཕྱི་མོ་སྒོ་ཕྱེས་པ་འདྲ་པོ་མིན་པ། ལན། རེད་པ་དང་ལན་དེ་ནི། བཀྲ་བྷ་བཅས་དྲན་པ་བཅས་ཐུགས་དགའ་བཅས་སྤོ་མགུ་གཡས་གཡོན་ལ་དེ་ནི་དུ་སི་དུ་སི། ལན། ན། གཡས་གཡོན་དང་སྟེང་འོག་གི་དེ་ནི་ལན་གང་ག་དེ་ལ་བསྡུས་ནས་ཚུ་ཆེ་བའི་མི་བ་ཅས་རེད། ཀུ་ཆེའོ་ཨོ་མོ་ཧུང་ཀྲང་ཧྲེ་ཨ་ཀ་ཡ་སི།

དེ་བྱས་སྒང་ལ་དེ་ནས་ད་ལྟ་དེ་བྱེད་དུས་སྒང་ལ་ཨོཾ་ཨཱཿ་ཧཱུྃ་གསུམ་དེ་བང་སྒྲིག་ཡོང་གི་ཡོད་རེད། ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཨཱཿ་ཀཱ་ཡ་བི་ཤོ་དྷ་འོ་དེ་རེད། དེ་མེད་ན་ཨོམ། རེ་བ་ད། ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཨཱཿ་ཟེར་ད་ཁྱད་པར་མི་འདུག། འོ་དེ་བྱས་ནས། དེ་དག་སྐུ་ལ་མཚུངས་པ་གཙང་ལ་དྲི་རབ་སྐུ་ཕྱིའོ་ཟེར་བ་སྒང་ལ་རེ་བ་ད། ཕྱིའོ་ཟེར་བྱེད། དང་པོ་ད་ཕྱི་གི་ཡིན་ཟེར་ད་ཕུ་ཡ་འདྲ་བོ་བྱེད། ཕྱི་གི་ཡིན་ཟེར་ཡ་འདྲ་བོ་བྱེད་ད་འགའ་འདྲ་བོ་བྱེད་སྐུ་ཕྱི་ཡ་ཡིན་ཟེར་ཡ་བྱེད། དེ་ནས་ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཨཱཿ་ཀཱ་ཡ་བི་ཤོ་དྷ་ན་ཟེར་ན་འགོ་བྱེད་བྱེད། ད་ཕྱག་ལེན་འདྲ་བོ་དེ་ལ་མཐོང་བ་བརྒྱུད་པའི་ཕྱག་ལེན་ཟེར་བྱེད་རེད་པ་ད། བླ་མ་སྔ་མ་སྔ་མ་སྔ་མ་གི་མ་ཅིག་ཅིག་ཅིག་ཕྱག་ལེན་གནང་ཡ་དེ་མཐོང་སྟེ་ཡ་དེ། ཇི་མ་ཇི་བཞིན་མཐོང་དེ་ཡ་དེ་ཨ་ནི་མར་བརྒྱུད་དེ་ཡ་དེ་ལ་མཐོང་བ་བརྒྱུད་པ་ཅིང་རེད། ཨོ་དོ་དོ་ཟེར། མཐོང་བ་བརྒྱུད་པའི་ཕྱག་ལེན་སོགས་དེ་རེད། དེ་ཡང་དང་པོ་སོ་སོ་རྗེས་ལྟ་བའི་སྒང་ལ་ཡ་གཟབ་གཟབ་མ་བྱས་ན་ནོར་ཡ་ཡོད་རེད་ཉེན་ཁ་ཡོད་རེད། མཐོང་བ་བརྒྱུད་པའི་ཕྱག་ལེན་ཡིན་ཟེར་ནས་འོ་ད་ངོ་མ་ཡ། མཐོང་བ་བརྒྱུད་པའི་ཕྱག་ལེན་ལྟ་ག་ཕྱིན་ཡོང་ཡོང་ཉེན་དེ་འདྲའི་ནོར་དེ་ཡ་དེ་འདྲ་ཡོད་རེད་བརྒྱུད་པ་དེ་འདྲ་ལ། དབུ་མཛད་གཅིག་གིས་ཡོང། ཆོས་གཅིག་ཟས་བཅད་བ་དབུ་མཛད་གཅིག་གིས་ཡོང། མཆོད་གཡོག་གཅིག་གིས་ཡོང། ད་རྡོར་སློབ་གཅིག་གིས་ཡོང། མར་ཁམས་དགོན་པ་གཞིས་དགོན་ཐེ་བ་གཅིག་ནས་ཡག། ད་ང་ཚོས། རྒྱུད་པ་ཁོ་རང་ལ་བའི་ལྟ་གར་འགྲོ། ག་འདྲ་བྱེད་ཀྱི་འདུག་སོ་སོ་སོ་སོར་འགན་འདྲ་པོ་བྱས་ནས། སྦྱིན་སྲེག་ཕུལ་བ་མིན་འགྲོ། ད་སྦྱིན་སྲེག་ཕུལ་བའི་ཁ་ཐུག་ལ། རྡོར་སློབ་ཀྱིས། ཏི། རྡོར་སློབ་དགེ་བཤེས་ཕས་སྐོར་བ་དང། དགེ་བཤེས་བྱེད་ཚུལ་གང་ལ་འདི་ནི། དུས་རྒྱུན་སྦྱིན་སྲེག་ཞི་དྲག་གནང་མ་མྱོང་མཁན་གཅིག་ཡིན་གྱི་རེད་བ་ད། ཡིན་ཙང། རྡོ་རྗེ་དེ་བདེ་ལེགས་ཡག་པོ་ཅིག་ཟིན་དགོས་རེད་པ། ཡག་པོ་མ་ཟིན་བདུད་རྩི་ཐད་ཀར་ཤོར་ཡག་གི་ཉེན་ཁ་ཡོད་རེད་པ། བདུད་རྩི་ཐད་ཀར། ཡག་པོ་ཟིན་དེ་ཡོད་ན་སྦྱང་དེ་ཡོད་ན་ཤོར་གྱི་མ་རེད་ཡིན་གཅིག་མིན་གཅིག་བཏག་དགོས་བ་མ་རེད། འདི་ལ། བཏག་ཡ་དེ་ཕྱག་ལེན་མཁན་མ་རེད་ད་མི་འཆོར་ཡག་གི་ཆེད་དུ་རོགས་ཁ་ཁ་སྐུད་པ་འདྲ་མི་འདྲ་བཏགས་ཆོག་གི་མ་རེད་དེ་སྡུག་སེ་གོ་རེད་ཨ་ནི་དོག་ཅིག་ག་ནོ་ཁོས་ཁོ་ཚོ་གསུམ་གི་ད་མཇལ་དུ་ཡོད་རེད་པ་ད་རྒྱུད་པ་གི་སྦྱིན་སྲེག་ཕུལ་ས་ལ། རྡོར་སློབ་ཀྱིས་རྡོར་སློབ་ག་རེ་བྱེད་ཡ་དེ་ལ་བསྲུངས། མཆོད་གཡོག་གི་མཆོད་གཡོག་ག་རེ་བྱེད་གི་དེ་བསྲུངས། དབུ་མཛད་ཀྱི་དབུ་མཛད་ག་རེ་བྱེད་ཡ་སྲུང་རྒྱུ་བྱེད་ག་རེད། ནི་ཁོས་སྲུང་བའི་ཁ་ཐུག་དེ་རྡོར་སློབ་ཀྱི་རྡོ་རྗེ་དེ་ཤོར་ནས་སྦྱིན་སྲེག་ལ་དབྱུགས་ཤག་ཟེར་དུ་བ། འོ་ད་ཚིག་མཚམས་དེ་ལ་རྡོ་རྗེ་དེ་དབྱུག་དགོས་ཀྱི་ཡོད་ས་རེད་བསམས་མིན་འགྲོ་ནས་དེ་ཏན་ཏན་ཁོའི་སེམས་ལ་བཞག་ནས། ད་རྒྱུད་པ་ཟེར་དུས་ད་ཕ་གི་ཚད་བཙུགས་ས་དཔེ་ལྟ་ས་འདྲ་བོ་རེད་བ་སྔ་མ་ཡིན་ན་བྱས་ཙང།

ཨ་དེ་ནས་སྐུ་ཁྲུས་གསོལ་ན་བཟའ་ཕུལ། ན་བཟའ་ཕུལ། ན་བཟའ་གསར་པ་ཕར་ཕུལ། འབྲོམ་སྟོན་པ་ལ་དམིགས་བསལ་གྱི་དེ་ནས་ཕྱུ་པ། བྱས། ཕྱུ་པ་སྔོན་པོ་ཅིག་བྱས། པགས་ཚག་འདྲ་བོ། དེ་ནས། སྐེ་རགས་ཕ་གི་སྐུ་ལ་ཕ་གི་ཕར་ཕྱིན་དྲུག། རུ་བ་དང། ཕ་གི། འཁོར་འདས་པའོ་དེ་འདྲའི་གཅིག་ཕུལ་ཡ། ད་ཕར་ཕྱིན་དྲུག་དང་ད་དེ་འདྲའི་གི། མཚོན་དོན་བསྡུ་བའི་དངོས་པོ་ཅིག་ཡིན་མིན་འགྲོ་ད་གང་ཆེ་དེ་འདྲའི་གི་མཚོན་དོན་གི། དེ་འདྲའི་གཅིག་ཕུལ་ན་ཐུགས་མཉེས་ཡ་འདྲ་བ་ཡོང་གི་ཡོད་ས་རེད་འོ་དེ་ཕུལ་དགོས་རེད་ད་དེ་དང་དེ་འདྲ་བའི། ད་རབ་ཏུ་བྱུང་བ་ཚོ་ལ། ཨ་ནི་ཆོས་གོས་རྣམ་གསུམ་དེ་ཚོ་ཕུལ། འོ་ད་ཆོས་སྐྱོང་སྲུང་མ་དཔའ་བོ་མཁའ་འགྲོ་དེ་ཚོ་སོ་སོ་སོ་སོ་གི་ཆས་སོ་སོ་སོ་སོ་དང་འཚམས་པ་ཕུལ་དགོས་རེད་རབ་ཏུ་བྱུང་བ་ལ། སྐྱ་ཆས་ཕུལ་རྒྱུ་ཡོད་མ་རེད། འོ་ད། ད་ཕ་གི་ཡང་རབ་ཏུ་བྱུང་བའི་རྣམ་པ་མ་བསྟན་པ། ཆོས་སྐྱོང་སྲུང་མ་ཚོ་ལ་ཡང་ཕ་གི་རབ་ཏུ་བྱུང་བའི་ཆས་ཕུལ་དགོས་ཡ་ཡོད་མ་རེད་འོ་དུ་ཟེར་བ། དེ་བྱས། ད་དེ་ནས་རྒྱན་ཕུལ། དྲི་བཟང་བྱུག། རྒྱན་ཕུལ། ཨོ། འོ་འདི་རེད། ད་དེ་ཚོ་གང་ག་ཚར་སོང་ན། ཨ་ནི་ཁྲུས་ཁང་དེ་མི་དམིགས་པར་སྦྱངས་བཞག་ན་འགྲིག་གི་རེད། འོ་ད། མི་དམིགས་པར་སྦྱངས། ཁྲུས་གསོལ་ཡ་དེ་ཕི་གས་ཚོགས་ཀྱི་ཞིང་ལ། ཨ་ནི་ཕི་གས་ནག་ནོག་འདྲ་བོ་དང་གཅིག་དྲེག་པ་དག་ཡ་འདྲ་བོ་དང་སྒྲིབ་པ་དག་ཡ་འདྲ་བོ་གས་ཡོག་མ་རེད་དེ་སོ་སོ་གི་བའི་སྲི་ཞུ་དང་བཀུར་སྟི་དང་ཚོགས་བསགས་སྒྲིབ་སྦྱང་གི་ཆེད་དུ། སོ་སོ་གི་སྡིག་སྒྲིབ་སྦྱང་ཡ་གི་ཆེད་དུ་ཁྲུས་གསོལ་བྱེད་དགོས་རེད། ཡང་ནས་ཡང་དུ་རོ། ད་དེ་སོ་སོ་པའི་སྡིག་སྒྲིབ་སྦྱང་ཡག་གི་གནད། ད་སོ་སོ་དང་དགེ་བའི་བཤེས་གཉེན་མཉམ་དུ་ཡོད་མཁན་ཡིན་ན། ཨ་ནི་དགེ་བའི་བཤེས་གཉེན་ལ་སྐུ་ཁྲུས་དངོས་སུ་གསོལ་བྱས་པ་ཡིན་ན་ཁྲུས་གསོལ་ལོགས་ཀར་བྱེད་དགོས་ཡ་མེད་རེད། སྒོམ་ནས་འབི་ཀའི་ཨུ་ཐུབ་མ་ཐུབ་བྱེད་དགོས་ཡ་མེད་རེད་དངོས་སུ་ཁོ་རང་ཁྲུས་གསོལ་གོ་ཆོད་ས་ཡོད་རེད་བ། ད་དགེ་བའི་བཤེས་གཉེན་གྱི་སྐུ་ལ་ཁྲུས་གསོལ་བྱས་པ་ཡིན་ན་སངས་རྒྱས་ཚང་མ་ལ་ཁྲུས་གསོལ་བྱས་པ་རེད་དོན་དག་དེ་རེད། ད་དེ་འདི་ག་འདྲ། སང་ཉིན་ཕྱག་ཚོད་དྲུག་པ་ལ་དགེ་འདུན་ཚོགས་འཚོགས་རྒྱུ། ཧོང་ཀོང་ཆོས་ཚོགས་སྒོ་འབྱེད་ད་སང་ཉིན་ཧོང་ཀོང་གི་བྷི་གའི་ཆོས་ཚོགས་སྒོ་འབྱེད་ཀྱི་མཛད་སྒོ་དེ་འཁེལ་གྱི་ཡོད་པ་འདྲ། སྒོ་འབྱེད་ཀྱི་དུས་དྲན་མཛད་སྒོ་བྱེད་པའི་དུས་ཆེན། ཧོང་ཀོང་གི་དགའ་ལྡན་ལྔ་མཆོད་འོ་ད་ལྔ་མཆོད་རྩིས་པའི་རྟེན་འབྲེལ་ཆེད། ཨ་ནི་ཞོགས་ཀས་ལ། ཞོགས་ཀས་མང་ཇ་ལ་དགེ་འདུན་རེར་སྐུ་འགྱེད་སྒོར་བརྒྱ་རེ་དང། དགེ་འདུན་རེར་སྐུ་འགྱེད་སྒོར་བརྒྱ་རེ་དང། ཨ་ནི་ཉིན་གུང་གི་གསུང་ཆོས་ལ་སྐུ་ཡོན་སྒོར་བརྒྱ་རེ་བཅས་ཕུལ་ཆོག་པ། ད་ཞོགས་ཀའི་ཚོགས་ལ་མ་ཕེབས་ན་སྐུ་ཡོན་ཕུལ་ཡ་མེད་པ་འདྲ་འོ་དེ་རེད་པ། ཞོགས་ཀའི་ཆུ་ཚོད་དྲུག་པ་ཚོགས་འོག་ལ་བ་དང་དགེ་འདུན་རྣམ་པ་ཚོགས་འོ་དེ་རེད། གོང་དུ་གང་ཞུ་བ་དེ་ནས་ཕྱག་ལེན་ལ་འདེབས་པ་ཅི་བྱ་ན་བཀའ་དྲིན་སྐྱོང་རོགས་ཞུ། འོ་ལགས་སོ། དེ་ཡང་རྒྱ་གར་གྱི་པཎ་གྲུབ་ཆེན་པོ་ཙནྡྲ། འོ་ད་གོ་མིའི་གསུང་ལས། ཇི་ལྟར་གླང་བུ་ཁྲོན་ཟབ་ཁ་ནས་འཁྲུངས་པ་ཡི་རྩྭ་ལོ་ཁམ་འགའ་ལ་ནི་ཡིད་ནི་ཆགས་གྱུར་ཅིང། རྙེད་པ་འགྲུབ་པ་མེད་པར་གཡང་དུ་ལྷུང་བ་ལྟར། འོ་ད་དེ་ནི་འཚོ་བའི་འཇིག་རྟེན་འདི་སྟེང་སྡོད་པའང་དེ་ལྟར་ལགས་ཞེས་གསུངས་པ་ན་ད་གེ། འོ་ད་འདི་ནི་བི་གེ། འདི་ནི་ད་རང་ཕལ་ཆེ་བ་རོབ་ཚོད་བྱས་ཕལ་ཆེ་བ་ད་ཕལ་མོ་ཆེ། ནོར་ཚེ་འདིའི་ད་འདི་བྱེད། འོ་ད་དེ་ནི་ལྟོ་དང་གོས་གཏམ་འོ་དེ་འདྲའི་ཅིག་ལ་མགོ་འཁོར་ནས།

གཡང་དེ་ལ་རེད་པ་དང། ཨ་ནི་བི་ཀའི་ལོ་མ་ཡག་པོ་བྱིན་ནས་ཟ་ཡ། འཁྲུངས་པ་འོ་དེ་ལ། དེ་ནས། དེ་ནས་ལོ་མ་ཁམ་འགའ་ལ་ནི་རེད་པ་དང། ལོ་མ་བི་ཁམ་ཅིག་གླང་པོ་ཆེ་གི་ཡིན་ནས་རེད་ད་གླང་པོའི་ཡིན་ནས་རེད་གང་ཅིའི་བི་ཀའི་ཁམ་ཅིག་བི་ཀའི་ཁྲོན་པའི་གསེང་ལ་ཚུར་སྐྱེས་བསྡད་པ་དེ་ལ་ཆགས་ནས། ཨ་ནི་དེ་ཟ་ཡ་གི་དོན་དག་ལ་ཁྲོན་པའི་ཁ་ནས་བར་དུ་ཕྱིན་ནས་ཨོ་ཚུ་ཟ། དེ་རྙེད་པའི་སྒང་ལ་རེད་པ་ལ། ཇི་ལྟར་གླང་པོ་ཁྲོན་ཟབ་ཁ་ན་འཁྲུངས་པ་ཡི། རོ་དང་རྩྭ་ལོ་རྩྭ་ལོ་མ་ཁམ་འགའ་ལ་ནི་ཆགས་གྱུར་ཞེས་འོ་དེ་རེད། འོ་ད་དེ་ནི་རྙེད་པ་གྲུབ་པ་མེད་པར་ཟེར་ད་དེ་འདྲའི་གི་ལོ་མ་དེ་མ་རག་པ་མ་ཟད། ད་འདོད་པའི་ཁྲོན་པའི་ནང་ལ་མར་ཟག་ནས་ལྟུང་ཟེར་ནས་མ། རོ་ད། རྩྭ་བི་གའི་ཁམ་ཁ་ཤས་ཅིག་གི་དོན་དག་ལ། དེ་ལ་ཆགས་ནས་མགོ་འཁོར་ནས། ཨ་ནི་ཁྲོན་པའི་ནང་ལ་མར་སོ་སོའི་སྲོག་དང་བྲལ་བ་བཞིན་དུ་ཁྲོན་པའི་ནང་ལ་མར་ཟག་འགྲོ་གི་འདུག་པ། ཨོ་དཔེ་དེ་བཞིན་དུ། ཨ་ནི་འཚོ་བའི། འཚོ་བའི་འཇིག་རྟེན་བདེ་ལྡན་འདོད་པའང་དེ་ལྟར་ལ། ཨོ་ད་འཇིག་རྟེན་འཇིག་རྟེན་པ་ཚོས་བི་གའི། ཨོ་ད། འགྲོ་བ་དང། ཨོ་ད་བདེ་བ་འདོད་ནས་འགྲོ་བ་དང་གང་བྱེད་པའི་འཚོ་བ་དོན་དུ་གཉེར་ནས། ལྟོ་དང་གོས་ཟས་སྒྲུབ་པ་དང་འཚོ་བ་ཁོ་རང་ཚེ་འདིའི་བདེ་སྐྱིད་ལ་ཆགས་ནས་ཨ་ནེ་ངན་སོང་གི་གཡང་ས་མུ་མཐའ་མེད་པ་མར་ཟག་ནས། ཚེ་འདིའི་བདེ་སྐྱིད་བསྒྲུབ་ཡག་གི་ཆེད་དུ་ཨ་ནེ། ཀྱེ། ད་ག་རེ་བྱེད་དགོས་རེད་ཟེར་ན་རང་ཤོག་ལ་ཆགས། རེད་པ་དང། ཚེ་འདིའི་བདེ་སྐྱིད་བསྒྲུབ་ཡག་གི་ཆེད་དུ་བས་གཞན་ཤོག་ལ་བས་སྡང། ཨ་ནེ། དགྲ་འདུལ་མ་ཐུབ་པའི་སྡུག་བསྔལ། འོ་ད་གཉེན་སྐྱོང་མ་ཐུབ་པའི་སྡུག་བསྔལ། འོ་ད་ཆགས་སྡང་གིས་ཀུན་ནས་བསླངས་ཏེ། གང་ལྟར་ལས་འདྲ་མི་འདྲ་མང་པོ་ཅིག་བྱས་ད་མི་ཚེ་གང་དེ་ལ་རེད་པ་དང། ད་སོ་སོའི་ཟད་ཟད་ཟད་ནས་ད་གཞུག་གུ། ནི་སོ་སོའི་བི་གའི་ཤི་ནས་ངན་སོང་དུ་འགྲོ་ཡ་དེ་རེད་དེ་མ་གཏོགས་སྐལ་མེད་པ་རེད་རོལ་བ་དང། ཨོ་དེ་ཡིན་དུས་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེས་བསྐྱེད་ལས་ནི་མི་དགེ་བ། མི་དགེ་བ་ལས་སྡུག་བསྔལ་ཀུན་དེ་ལས་ངན་འགྲོ་ཐམས་ཅད་དོ་བང་བསྒྲིགས་གསུངས་བཞག་འདུག་པ། ཨོ་འདོད་ཆགས་ཞེ་སྡང་དུག་གསུམ་གྱིས་ཀུན་ནས་བསླངས་ཏེ་བྱས་བྱས་དེ་ལས་མི་དགེ་བ་རེད་མི་དགེ་བའི་བྱས་བྱས་ཀྱི་ག་པར་འགྲོ་གི་རེད་ཨོ་དོ་ངན་སོང་ལ་འགྲོ་གི་རེད་ཟེར་བ་དེ་རེད། ཨོ་ད་དེ་ཡིན་ཙང་བས་ད་རེས་དེ་ནས་ང་ཚོའི་བོད་པས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་འབྱོར་བཅོ་བརྒྱད་ཚང་བའི་ལུས་རྟེན་བཟང་པོ་འདི་འདྲའི་ཐོབ། མཇལ་བར་དཀའ་བའི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་བོད་པས་ཨོ་ད། དེའི་ནང་ནས་བའི་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་བ་ཆེན་པོས་ད་སྙན་ནས་སྙན་དུ་བརྒྱུད་པའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་བོད་པའི་དང་མཇལ། ཨོ་ད་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་བི་གའི། མཚན་ཉིད་དང་ལྡན་པའི་བར་དུ་སོ་སོའི་བི་གའི་རྟགས་ཀྱི་བླ་མ་ཐོབ་པ་དང་རེད་པ་ལ་གང་འདོད་འདོད་དུ་བའི་བྱེད་རྒྱུ་ཡོད་པ་དང་འདི་འདྲའི་གི་སྐབས་དེ་ལ་འོ་ད་དེ་ནི་བི་གའི་ད་ཉི་མ་བི་གའི་སྟོང་ཟད་འགྲོ་བ་མ་བྱས་པར་རེད་པ་དང་དལ་འབྱོར་བི་གའི་དོན་དང་ལྡན་པ་བྱས་ནས་བི་གའི་དལ་བའི་རྟེན་ལ་སྙིང་པོ་ལོན་པ་ཅིག་བྱེད་དགོས་ཀྱི་འདུག། དེ་ཡང་སྙིང་པོ་ལོན་ཡག་དེ་ཡང་རང་གཅིག་པོ་གི་དོན་དག་མིན་པར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་ལ་བླ་ན་མེད་པ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གནད་འདྲ་བོ་ཞིག་མ་ཟིན་པ་ལ་མ་ཟིན་ན་ད་དལ་འབྱོར་ཐོབ་པ་དེ་དོན་དུ་དོན་མེད་པ་འདྲ་བོ་ཅིག་ཆགས་ཤག་དེ་ཡིན་དུས་སངས་རྒྱ་ཡག་གི་ལམ་གྱི་གནད་འདྲ་བོ་ཅིག་ལ་བའི་རབ་ད་བྱུང་ན་པའི་ཚེ། ཚེ་འདི་ལ་བའི་ཟུང་འཇུག་གི་གོ་འཕང་ཐོབ་དགོས་ཀྱི་རེད་དེ་ག་སེ་དེ་འདྲས་ཅིག་མ་བྱུང་ན་ཡང་ད་སངས་རྒྱ་ཡག་གི་ལམ་གྱི་གནད་དེ་ལ་བའི་གོམ་པ་དང་པོ་དེ་སྤོ་མ་ཐུབ་ན་ཨ་ནི་ད་མི་ལུས་ཐོབ་ཡག་གི་ཐོབ་གོ་མ་ཆོད་པ་རེད་བསམ་པ་བྱས་ནས་རེད་པ་ད་འོ་ད་མི་ལུས་ཐོབ་ཡག་གི་ཐོབ་གོ་མ་ཆོད་པ་རེད། སངས་རྒྱས་ཀྱི་བསྟན་པ་དང་མཇལ་བའི་མཇལ་གོ་མ་ཆོད་པ་རེད། ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་པའི་འཕྲད་གོ་མ་ཆོད་པ་རེད། རེད་པ་ད། འོ་ད། དགེ་བའི་བཤེས་གཉེན་མཇལ་བ་ཡིན། སངས་རྒྱས་ཀྱི་བསྟན་པ་དང་མཇལ་བྱུང། མི་ལུས་ཐོབ་བྱུང། ད་ག་གེ་བྱུང་མ་སོང་ཟེར་ན། ཨ་ནི། ལག་པ་བི་གེ་སྟོང་ཟེར། རེད་པ་ད། འདྲེ་མོ་ལག་པ་སྟོང་ཟེར་འགྲོ་བ་ན་ད། རྒྱ་མཚོ་ལ་བི་གེ་ནོར་བུ་ལེན་གར་ཕྱིན། རོགས་པ་སྒང་ག་ཚུར་ནོར་བུ་ཡག་པོ་ལེན་ཚུར་སླེབས་ཡོང་དུས་སོ་སོ་ལག་པ་སྟོང་པ་བྱས་ཚུར་ལོག་པ་དང་གཅིག་པ་རེད། རེད་པ་ད། ནོ། དེ་ཡིན་དུས་ད། དེ་ཀའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་ད། དེ་ནས་དམ་པའི་ཆོས་དེ་ཀའི་གསན་གྱི་ཡིན་བསམ་པ་བྱས། འོ་ད་དམ་པའི་ཆོས་གསན་པའི་དེ་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་དེ་ཚོ་ཡང་ཁ་སང་ཞུས་པ་ན་ད། འོ་ད་ཉི་མ་གཅིག་ན་ཟླ་གཅིག་གིས་ད་ཀུན་སློང་ཀུན་སྤྱོད་དེ་ཉི་མ་གཅིག་ན་ད་ཟས་ཀྱི་རོ་ད་ཁ་སང་དེ་ཀ་དེ་རིང་དེ་ཀ། འོ་ད་ཚེ་གང་དེ་ལ་ཀུན་སློང་ཀུན་སྤྱོད་དེ་གཅིག་པ་ཅིག་མ་གཏོགས་ཉི་མ་རེ་རེ་ལ་རེ་རེ་འགྱུར་ཉི་མ་རེ་རེ་ལ་རེ་རེ་འགྱུར་འགྲོ་ཡག་གི། དེ་འདྲའི་ཡོག་མ་རེད་ད། ཆོས་ཀྱི་ལུགས་བྱེད་མཁན་ཡིན་ན། འོ་འདུག་ཟེར། འོ་འདུག་ཟེར་ཉིན་དུས་དེ་ནས། ཀུན་སློང་དེ་ཡག་པོ་ཅིག་གསལ་བཏབ། དེ་ནས་གསན་བྱ་དམ་པའི་ཆོས་དེ་ཡང་དེ་ན། སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་དེ་ནས་ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད་མཉམ་མེད་ཇོ་བོ་ཆེན་པོ་དང་འཇམ་མགོན་བླ་མ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་ངང་དེ་ནས། གནད་ཐམས་ཅད་གང་ཟག་གཅིག་སངས་རྒྱ་བའི་ལམ་གྱི་རིམ་པར་བསྒྲིལ་བ་ད་བྱང་ཆུབ་ལམ་གྱི་རིམ་པའི་ཁྲིད། འོ་ད་བཤད་ཁྲིད་དང་ད་ཉམས་ཁྲིད་ཟུང་འབྲེལ་ལྟ་བུའི་དབང་དུ་བྱས་ནས། དེ་ཡང་དེ་ནི་དེ་སྔ་ཕན་ཆད་ད་ས་བཅད་བྱེད་ཀྱི་ཡིན་ན་རྩ་བའི་ས་བཅད་བཞི་ནང་ནས་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། དེ་འགྲོ་ཚར་བ། ཆུ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་དེ་ཡང་འགྲོ་ཚར་རེད། གདམས་པ། འོ་ད་ཆེ་བ་གཉིས་དང་ལྡན་པའི་དེ་ནས། ཇི་ལྟར་ཉམས་སུ་ལེན་སྟངས་ཀྱི་རོ་དང། ཆོས་ལ་ཇི་ལྟར་ཉམས་སུ་ལེན་སྟངས་དེ་ཡང་ཕྱིན་པ་རེད། ད་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ་ལ། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་ཇི་ལྟར་བློ་སྦྱང་བའི་ཚུལ་གཉིས་བྱས། ད་དང་པོ་བཤེས་གཉེན་བསྟེན་པའི་ཚུལ་དེ་ལ་དེ་ནས་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བ། ཐུན། ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དེ་ལ་ནི་སྦྱོར་བའི་ཆོས་དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ། ད་སྦྱོར་བའི་ཆོས་དེ་ལ་ཆོས་དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ། གཉིས་པ་དེ་ནས་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས་པ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ལྡན་དུ་འཁོད་དེ། རྣམ་སྣང་གི་ཆོས་བདུན་ནམ་བརྒྱད་ལྡན་དུ་འཁོད་དེ། འོ་ད་ཀུན་སློང་ཁྱད་པར་ཅན་གྱི་ངང་ནས་དེ་ནས་སྐྱབས་འགྲོ་དང་སེམས་བསྐྱེད་སོགས་བྱ་བ། འོ་ད་སྐྱབས་འགྲོ་ཡག་པོ་བྱས། འོ་ད་བྱང་ཆུབ་ཀྱི་སེམས་བསྐྱེད་ཚད་མེད་བཞི་བསྒོམ།

ཡ། རེད་པ་ད། ནམ་མཁའི་དབྱིངས་ལ་ཡ། ཕ་གིའི། བསམ་བློ་བཏང། ཨ་ནི་བཞི་པ་ཚོགས་ཞིང་གསལ་བཏབ་ཚར་ནས་ཡེ་ཤེས་པ་ཕ་གིའི་བསྟིམ་པའི་སྒང་ལ་མར་བསྟིམ་ན་ཡང་འགྲིག་གི་རེད། ཡང་ན་དེ་ནི་ཕ་གིའི་མདུན་ནས་བརྗོད་པའི་དེ་ནི་བླ་མ། ཕ་གིའི། ད། བསྟན་པའི་བདག་པོ། འོ་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་སྐུ་ལས་འོད་ཟེར་འཕྲོས་ནས། འོ་ད་མཐའ་འཁོར་གྱི་དེ་ནི། དེ་ཚོ་གང་ག་ལ་ཕོག་ནས། འོ་ད་ཕ་གིའི། མདུན་གྱི་སྐྱབས་ཡུལ་གྱི་དེ་ནི་ཁྲི་དེ་ཚོ་ཕ་གི་ཡར་སྐྱབས་གནས་ལ་ཡར་ཐིམ། འོ་ད་སྐྱབས་གནས་མཐའ་འཁོར་གྱི་བེ་རི་བ་དང་ཆོས་སྐྱོང་སྲུང་མ་འོ་ད་དེ་ཚོ་ཚང་མ་ལོག་ཡར་ཡར་ཡར་ཡར་ཡར་ཐིམ་ནས་བླ་མ་ག་རེ་ཟེར་ད། ཕ་གིའི་ཤཱཀྱ་ཐུབ་པ། བསྟན་པའི་བདག་པོ་འོ་ད་ངོ་བོ་རང་གི་བླ་མ་ཡིན་པ་ལ་རྣམ་པ་དེ་ནི་རྒྱལ་བ་ཤཱཀྱ་ཐུབ་པ་ཡོད་པ་ལ་འོ་དེ་ལ་ཡར་ཐིམ། འོ་ད་དེ་ཡང་དེ་ནི། སོ་སོ་ལ་མར་འོ་ད་སྨིན་མཚམས་སུ་དེ་ནི་འོད་གསལ་པོའི་རྣམ་པ་ཅན་དུ་མར་ཐིམ་བྱས་ན་འགྲིག་རེད། མར་ཐིམ། འོ་དེ་རེད། དེ་འདྲ་བྱས་ན་ཡང་འགྲིག། ད་འགྲིག་སོང་ང། ད་བཞི་པ་དེ་ནི་ཚོགས་གསལ་བཏབ་པ་ད་གལ་ཆེ་ཤོས། གལ་ཆེ་ཤོས་རེད། ཚོགས་ཞིང་གསལ་བཏབ་པ་དེ། སོ་སོ་པའི་ཚོགས་བསག་ས་གི་ཞིང། ལོག་ལྟ། དེ་ནས་ཤིང་ཏོག་སྨིན་པ། ཤིང་ཏོག་སྨིན་ན་ཟ་རུང་གི་རེད་བ་ད། ཤིང་ཏོག་མ་སྨིན་པ་བཟས་ན་ཨ་ནི་ན་གི་རེད་བ་ད། ཕ་གིའི་རུལ་བ་དང། འོ་འདུག་སེ་ཡིན་དུས་སོ་སོའི་རྒྱུད་དེ་སྨིན་ན་ཨ་ནི་རྟོགས་པ་སྐྱེ་རུང་བ། ཉམས་རྟོགས་རྟོགས་པ་སྐྱེ་ཟེར་དུས་སོ་སོའི་རྒྱུད་མ་སྨིན་ན་ཨ་ནི་རྟོགས་པ་སྐྱེ་གི་མ་རེད། རྒྱུད་དེ་སྨིན་དགོས་རེད། རྒྱུད་དེ་སྨིན་པ་ལ་ཨ་ནི་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་རེད། ཚོགས་བསགས་སྒྲིབ་སྦྱང་མ་བྱས་པ་ལ་ཕ་གིའི་སྨིན་ལམ་སྐྱེ་གོ་ཟེར་ཐབས་ཁོ་དོན་དག་ཅིག་གོ་ཧ་གོ་བས་རྒྱུད་སྨིན་ཡ་ཡོད་མ་རེད། ལོ་པ་ད། སྨིན་ཡ་ཡོག་མ་རེད། དེ་ཡིན་དུས་ཚོགས་བསགས་སྒྲིབ་སྦྱང་དགོས་གི་རེད། ཚོགས་བསག་ས་གི་ཞིང་ཡོད་ན་མེད་ན། ཕ་གིའི་ད། བླ་མ་སྒོམ་ཡ་དེ་རེད། དེ་ཚོ་ཚོགས་ཀྱི་ཞིང་དེ་སྒོམ་དགོས་རེད། ཚོགས་ཀྱི་ཞིང་བླ་མ་སྒོམ་ཡ་དེ་ལ་སྤྱི་གཙུག་ལ་སྒོམ་ཡ་ཡོག་རེད། ལག་པའི་མཐིལ་ལ་སྒོམ་ཡ་ཡོག་རེད་སྙིང་གི་དཀྱིལ་ལ་སྒོམ་ཡ་ཡོག་རེད། ཡིན་ན་ཡང་ད་ལྟ་དེ་སོ་སོའི་མདུན་དེ། དེ་ནས་བླ་མ་སྒོམ། རོ། མདུན་དེ་ལ་བླ་མ་སྒོམ། འོ་ད་དེ་ནི། མདུན་འདི་ཕ་གིའི། རེད་ད་འགྲིག་རེད་པ་ད། སྤྱི་བཏང་ས་གཞི་འདི་ཕ་གིའི་དག་པའི་ཞིང་ཁམས་ཀྱི་བཟོ་འདྲ་པོ། རིན་པོ་ཆེ་ཡི་ས་གཞི་ལ་གསེར་གྱིས་མིག་མངས་རིས་བྲིས་བསྡད་པ། འོ་ད་དེ་དེ་གཅིག་བྱས། དེ་གི་དེ་ནི་སོ་སོའི་མདུན་ཁ་ཐུག་ན་ཡང་དེ་ནི་འོ་མའི་རྒྱ་མཚོ་ཆེན་པོ། འོང་ད། འོ་མའི་རྒྱ་མཚོ་ཆེན་པོ་དེའི་དབུས་སུ་དེ་ནི་དཔག་བསམ་གྱི་ཤིང། བྱས་དཔག་བསམ་གྱི་ཤིང་གི། ཡ་དེ་ནི། རྩ་རྩ་བ་གསེར་སྡོང་པོ་དངུལ་འོ་ད་ལོ་མ་འདི་ནི་བཻ་ཌཱུརྱ། འདབ་མ་སྤུག་ག་ས། ཡལ་ག་བཻ་ཌཱུརྱ། དེ་ནས་ལོ་མ་ཤེལ་འདབ་མ་སྤུག་འདི་ནི། འབྲས་བུ་དེ་ཚོ་རྡོ་ཡི་སྙིང་པོ་མེ་ཏོག་དེ་ཚོ་དེ་ནི། མུ་ཏིག་དམར་པོའི་མེ་ཏོག་རེད་བསྡད་པ། རིན་པོ་ཆེ་བདུན་ཚན་བདུན་ཚན་དུ་ཡོད་བསྡད་པས་འོ་ད་ཡལ་ག། རྩ་བ་མི་ཁའི་མ་བདུན་མར་ཟུག་བདུན་ཡོད་འགྲོ། ད་དེ་ནི་ཡང་སྡོང་པོ་གཅིག་ཡར་བྱས། སྡོང་པོ་དངུལ་ཟེར་དུས་སྡོང་པོ་གཅིག་ཡར་བྱས། སྡོང་པོ་ནས་ཕར་ཡལ་ག་དེ་བདུན་བྱས་ནས། བ་ད། གཡས་ནས་གསུམ་གཡོན་ནས་གསུམ་དཀྱིལ་དེར་གཅིག་བྱས་ནས་བདུན་རེད་སོང་ང། ད་ཡལ་ག་སོ་སོ་སོ་སོ་གི་ལོ་མ་བདུན་བདུན་མེ་ཏོག་བདུན་བདུན་འབྲས་བུ་བདུན་བདུན་དེ་རེད། ད་ཡལ་ག་དེ་ཚོ་ཡོད་པའི་སྒང་ལ་དཀྱིལ་དེ་ནས་དཀྱིལ་དེ་ལ་དེ་ནས་སེང་གེ། དཀྱིལ་དེ་ལ་དེ་ནས་མེ་ཏོག་པད་མ། གདན་རྒྱ་ཆེ་ཐག་ཆོད་ཅིག། དེའི་སྒང་དེ་ལ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་གཅིག་རྒྱ་ཆེ་ཐག་ཆོད་ཅིག། དེའི་སྒང་དེ་ལ་དེ་ནས་ཡང་མེ་ཏོག་པད་མའི་གདན་གཅིག་བྱས། ད་དེ་ནས་ཡང་གདན་བཅུ་གཅིག་ཡར་བརྩེགས། གདན་བཅུ་གཅིག་གི་ཡ་གི། འདི་ནས་ཡར་བརྩིས་པའི་བཅུ་གཅིག་རེད། ཡ་ནས་མར་བརྩིས་པའི་དེ་ནི་དང་པོ་དེ་རེད་བ་རིམ་པ་དང་པོ། རིམ་པ་དང་པོ་དེ་པད་མ་འདབ་མ་བཞི། བྱས། པད་མ་འདབ་མ་མདུན་ལ་འདབ་མ་གཅིག་གཡས་ལ་འདབ་མ་གཅིག་གཡོན་རྒྱབ་ལ་འདབ་མ་གཅིག་བྱས་ནས་དཀྱིལ། དེ་ནས་དཀྱིལ་པད་མའི་ལྟེ་བ་ཅིག་རེད། པད་མ་འདབ་མ་བཞི་གི་ལྟེ་བ་དེ་ལ། དཀྱིལ་སྒོར་སྒོར་གི་ལྟེ་བ་དེ་ལ། ཨ་ནི་ཉི་མའི་དཀྱིལ་འཁོར་གདན། དེའི་སྒང་ཟླ་བའི་གདན་བྱས། དེའི་སྒང་ལ་དེ་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་བཞུགས། འདུག་པ་དང། ཞལ་གཅིག་ཕྱག་གཉིས་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ། འོ་ད་དེ་ནི། འོ་ད་དབུ་ལ་པཎ་པཎ་ཞྭ་སྣེ་རིང་གསོལ་བ། ཨ་ནི་ཆོས་གོས་རྣམ་གསུམ། འདུག་པ་དང། གསོལ་བསྡད་པ། འོ་དེ་ནས། དེ་ཡི་ཐུགས་ཀ་དེ་ལ་དེ་ནི།

འོད་ཟེར་ཕ་གིར་སྣ་ལྔ། རྩ་བ་ཕྲ་བོ་བྱས་ཨ་ནི་རྩེ་མོ་དེ་ཕར་འགྲོ་བ་རྒྱ་ཇེ་ཆེར་བྱས་ནས་ནི་དེའི་རེད་བ་ད་ཁ་ཐུག་དེ་ལ་ནམ་མཁའི་དབྱིངས་དེ་ལ། འོད་ཟེར་སྣ་ལྔའི་ཕ་གིར་སྤྲིན་པ་འདྲ་བོ་འཁྲིགས་ཏེ་དེའི་སྒང་དེ་ལ། དེ་ནས་དེ་ནས་རྗེ་བཙུན་བྱམས་པ་མགོན་པོ། རྗེ་བཙུན་བྱམས་པ་མགོན་པོའི་མཐའ་དེ་ལ་དེ་ནི། དེ་ནི་འཕགས་པ་ཐོགས་མེད་དང་སློབ་དཔོན་དབྱིག་གཉེན་དང། འོ་ད། རེད་བ་ད་བཙུན་པ་གྲོལ་སྡེ་དང་དེ་དུས་བཙུན་མ་འཕང་འདྲི་བཅས། བླ་མ་གསེར་གླིང་པ་དང་བཅས་པ། ད་རྒྱ་ཆེན་སྤྱོད་བརྒྱུད་ཀྱི་དེ་རེད། ད་འདི་ནི་ཡང། གཡོན་གཡོན་ལ་ཕར་འོད་ཟེར་དེ་འདྲ་པོ་ཅིག་ཕར་སྤྲོས་ནས་འོད་ཟེར་སྣ་ལྔ་སྣ་ལྔ་པའི་སྤྲིན་པ་འཁྲིགས་བསྡད་པའི་དེ་ནི། སྒང་དེ་ལ་རྗེ་བཙུན་འཇམ་དཔལ་དབྱངས། ཟབ་མོ་ལྟ་བརྒྱུད་ཀྱི་བླ་མ་དང་པོ་དེ་རྗེ་བཙུན་འཇམ་དཔལ་དབྱངས་དེ་ཡི་མཐའ་དེ་ལ་དེ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་དཔལ་ལྡན་ཟླ་བ་གྲགས་པ་དང། འོ་ད། ད་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་དེ་ཚོ། བསྐོར་བསྡད་པ་བྱས། བྱུང་སོང་བ། ད་རྒྱ་ཆེན་སྤྱོད་བརྒྱུད་དང་ཟབ་མོ་ལྟ་བརྒྱུད་གཉིས་ཀྱི་བླ་མའི་གི་མདུན་གྱི་འོག་དེ་ལ། མདུན་དེ་ལ། སྤྲིན་པའི་སྤྲིན་པ་འཁྲིགས་བསྡད་པའི་སྒང་དེ་ལ། དེ་ནི། འདི་རེད། བཀའ་གདམས་གསུམ་ཡོད་རེད་བ་ད་གཞུང་གསུམ་བྱས་ཙང་དཀྱིལ་དེ་བཀའ་གདམས་ལམ་རིམ་པ།

པོ་ཏོ་བ་ཆེན་པོ་ཅི་དེ་བྱས་དེའི་མཐའ་དེ་ལ་དེ་ནི་བཀའ་གདམས་གཞུང་པ་བའི་འོ་དེ་བླ་མའི་ཚོགས་པ་དེ་བྱས་སོང་ང་ད་བཀའ་གདམས་ལམ་རིམ་པའི་གཡོན་དེ་ལ་ཨ་ནི་བཀའ་གདམས་པའི་གེ་འོ་དེ་ནི་དགེ་བའི་བཤེས་གཉེན་སྤྱན་སྔ་ཚུལ་ཁྲིམས་འབར་གཙོ་བོ་བྱས་ནས་དེའི་མཐའ་དེ་ལ་དེ་ནི་དེ་ནི་བཀའ་གདམས་དེ་ནི་མན་ངག་པ་མན་ངག་པ་ཞུ་གི་རེད་གདམས་ངག་པ་ཞུ་གི་རེད་གཅིག་པ་རེད་པ་མན་ངག་དང་གདམས་ངག་འོ་དེ་གདམས་ངག་པ་མན་ངག་པའི་བླ་མའི་ད་ཚོགས་པ་སོགས་བཀའ་གདམས་གསུམ་དེ་འདྲེས་སོ་བརྒྱུད་པ་གསུམ་དེ། ད་བརྒྱུད་པ་གསུམ་ཀ་དེ་ཆུ་བོ་གཅིག་ཏུ་འདྲེས་ནས་བརྒྱུད་པ་གསུམ་ཀའི་བརྒྱུད་པ་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་མན་ངག་དེ་ཡོད་ཟེར་ཁ་སེང་མགོ་ནས་གསུང་གི་འདུག་པ་བྱས་ཙང་བརྒྱུད་པ་གསུམ་ཀ་དེ་ཆུ་བོ་གཅིག་ཏུ་འདྲེས་པ་ཡིན་ཙང་ད་དེའི་མདུན་དེ་ལ། དེ་མདུན་གྱི་འོག་དེ་ལ་ཡང་སྤྲིན་པས་སྤྲིན་པ་བྱས་ནས་དེའི་སྒང་དེ་ལ་དེ་ནས་གཙོ་བོ་གཙོ་བོ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་རེད།

ཟབ་མོ་ལྟ་བརྒྱུད་རྗེ་བཙུན་འཇམ་པའི་དབྱངས་ཀྱི་ཟབ་མོ་ལྟ་བརྒྱུད་ཀྱི་བླ་མའི་བླ་མའི་སྡེ་ཚན་གཅིག་ཡོད་རོགས་ལ་དེའི་མདུན་འོག་དེ་ལ་གཅིག་པ་རེད་འདི་ནང་ལྟར་དཀྱིལ་དེ་ལ་བཀའ་གདམས་ལམ་རིམ་པ་འོ་དེ་གཡས་ལ་གཞུང་པ་བ་གཡོན་ལ་དེ་ནས་མན་ངག་པ་གཅིག་པ་བྱས་འོ་དེ་གསུམ་གྱི་མདུན་གྱི་འོག་དེ་ལ་བཀའ་གདམས་གསར་མ་པ་འོ་དེ་ད་གིན་ཞུས་པ་ནང་ལྟར་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ནས་བྱས་ནས་མ་དྲིན་ཆེན་རྩ་བའི་བླ་མའི་བར་ལ་མ་གཅིག་པ་རེད་ད་འདི་གཡས་ལ་ཡོད་པ་དང་གཡོན་ལ་ཡོད་པའི་བླ་མ་གཅིག་པ་གཅིག་རྐྱང་རེད། འདི་ནི་མ། འོ་དེ་བྱས། འོ་དེ་བྱས་ནས་འདི་ནི། ད་དེ་ནི། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གིས། མཐའ་སྐོར་དེ་ལ་པདྨ་འདབ་མ་བཞི་ཡོད་པ། བྱས་ཙང་པདྨ་མདུན་གྱི་འདབ་མ་དེ་ལ། འདི་རེད། ཨཱ། ད་ཕ་རྒྱུད་མ་རྒྱུད་གཉིས་ཀ་གི་གནད་ཚང་དེ་བས་འདི་ནི། འདི་ནི། དཔལ་རྡོ་རྗེ་འཇིགས་བྱེད་བྱུང་ན་རྟེན་དང་བརྟེན་པའི་དཀྱིལ་འཁོར་ཆ་ཚང་མེད་ན་གཙོ་འཁོར་མེད་ན་གཙོ་བོ་དེ། དཔལ་རྡོ་རྗེ་འཇིགས་བྱེད། གཡས་ཀྱི་འདབ་མ་དེ་ལ། འདི་ནི། ཕ་རྒྱུད་གསང་བ་འདུས་པ། གཡོན་གྱི་འདབ་མ་དེ་ལ་མ་རྒྱུད་འཁོར་ལོ་བདེ་མཆོག། ཨོ། རྒྱབ་ཀྱི་འདི་ནི་འདབ་མ་དེ་ལ་འདི་ནི། ཀྱེ་རྡོ་རྗེ།

བླ་མ་འདི་ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཤ་སྟག་ཡར་བརྩེགས་བཞག་འདྲ་པོ་ཅིག་བླ་མ་ག་ཚད་ཡོད་ན་རེད་བ་དཔེར་ན་ཟ་ང་བླ་མ་མཆོད་པའི་བླ་བརྒྱུད་ཅིག་རོ་བ་ད་ཨོ་ད་ཨོ་ཨོ་ད་དེ་གི་བླ་མ་ཕ་གི་བཅོ་ལྔ་ཉི་ཤུ་ག་ཚད་ཡོད་ན་ཨོ་དེ་གང་ག་འཇམ་དབྱངས་རྗེ་བཙུན་འཇམ་དཔལ་དབྱངས་ཤ་སྟག་ངོ་བོ་བླ་མ་དེ་དང་དེ་ཡིན་པ་ལ་རྣམ་པ་འཇམ་དཔལ་དབྱངས་ཤ་སྟག་ད་རྩེ་རྩེ་རྩེ་ཡ་གི་དེ་ནི་རྒྱལ་བ་རྡོ་རྗེ་འཆང་བྱས།

དེ་ཀྱེ་རྡོ་རྗེ་གི་དེ་ནི་ཡ་གི་ཡར། དབུ་གཙུག་ནས་ཡ་བྱས་ནས་བཀའ་གདམས་ཐིག་ལེ་བཅུ་དྲུག་གི་ད་བླ་མའི་བརྒྱུད་པ་དེ་ཚོ་བྱས་ནས། འོ་ད་ཇོ་བོ་རྗེ་ནས་བྱས་ནས་དེ་ནི། འོ་ད། དེ་བྱས་ནས་དང། ཉམས་ལེན་བྱིན་རླབས་བརྒྱུད་ཀྱི་དེ་ནི་བརྒྱུད་པ་གསལ་བཏབ་སྟངས་དེ་རེད། དེ་རྣམས་ལ་མན་ངག་གི་གནད་གང་ག་ཚང་དུ་ཡོད་གསུང་འོག་ཏུ་གསལ། ད་ཞལ་ཐང་བྲིས་པའི་སྐབས་ན་འདི་བཞི་སྟེ་ད་གྲུ་བཞི་བྱས་ནས་བྲིས་སྟངས་ཡོད་མ་རེད་པ་ད་རྒྱབ་དང་མདུན་དེ་གཡས་གཡོན་ལ་ཕར་བཞག་ན་མ་གཏོགས་བྲི་སྟངས་ཡོད་མ་རུང་དེ་ཡིན་ཚ་འདུག་སེ་ང་འདུག་སེ་མ་ལེ་དེ་དེ་དེ་རེད་ཞལ་ཐང་ནང་ལ་འདུག་སེ་ང་འདུག་ཤ་ཇག་ཡོད་དེ་བ་ཅིག་ཅིག་དེ་འཇམ་པའི་ཤ་སྟག་ཡོད་དེ་གཉིས་ཅིག་འདུག་ཨོ་དེ་དེ་རེད། ད་འདིས་མན་ངག་གསལ་རུ་ཞེ་དྲག་བཏང་བ་རེད་སྔ་མ་གི་ཚོགས་ཞིང་རྙིང་པ་སྔ་མ་སྔ་མ་དེ་ཚོ་ལ་མན་ངག་སྦས་ནས་མང་པོ་ཞིག་སྦས་བཞག་ནས་གསལ་པོ་ཡོག་མ་རེད་ད་ད་ལྟ་འདི་སྐྱབས་རྗེ་བདེ་ཆེན་སྙིང་པོ་ནས་གསལ་རུ་བཏང་ནས་ཡོད་ཡ་ད་སྒོམ་ཡ་ད་སྔ་མ་ནས་རེད་བ་ད་སྒོམ་སྟངས་ཡ་གཅིག་པ་རེད་བླ་མ་གོང་མ་གོང་མ་ཚོས་སྒོམ་གནང་ཡ་ད་གཅིག་པ་རེད་དེ་བྲིས་ཡོང་དུས་གསལ་པོ་མ་གནང་བྱས་སྦས་ནས་ཏེས་ཏེས་ཏེས་འདོན་འདྲ་བ་ཏེས་ཏེས་ད་དེ་ཁ་དེ་གསལ་རུ་གསལ་རུ་གསལ་རུ་གནང་གནང་བྱས་ནས་སློབ་མ་ཚོ་དབང་པོ་རྟུལ་རུ་རྟུལ་རུ་བརྩོན་འགྲུས་ཆུང་རུ་ཆུང་རུ་བྱས་ཡོང་ག་ལ་ཨ་ནི་དེ་གསལ་རུ་གསལ་རུ་བཏང་དགོས་ཡ་འདྲ་པོ་ཅིག་འོ་ཆགས་རེད་བ་ད་འོ་དེ་ཡིན་དུས་སྐྱབས་རྗེ་བདེ་ཆེན་སྙིང་པོ་ནས་དེ་གའི་བྲིས་ཆ་ལ་གསལ་རུ་གནང་ཡིན་ཏེ་བྲིས་ཆ་ལ་ཚུ་སེ་གསར་དུ་བཏོན་གནང་མཁན་དེ་སྐྱབས་རྗེ་རྡོ་རྗེ་སྐྱབས་རྗེ་བདེ་ཆེན་སྙིང་པོ་རེད་དེ་དངོས་གནས་སྒོམ་ཆ་ལ་གང་ག་གཅིག་པ་རེད་སྒོམ་ཡ་ད་གཅིག་པ་རེད། ཡིན། བྱས་ཙང་ཞལ་ཐང་ཁ་ཤས་ལ་དགོས་དེ་མ་འདུག་ཟེར་རིང་པོ་མེད་པ་བྱས་བླ་མ་ཚོམ་ཟེར་ཞེ་བདེ་ཚོམ་ཟེར་ཞེ་བདེ་ཚོམ་ཟེར་དེ་ཚོ་མན་ངག་སྦས་བཞག་རེད། དེ་གི་འདུག་ཟེར་རྗེས་བསྡུས་ཧ་གོ་ཡས་ཁེ་མི་འདུག་ཨ་ཨོ་དེ་རེད། འོ་འདུག་ཟེར་རྗེས་ནི་འདི་ནི། ད་དེ་ནི་ཡིན་ནི་མ་ཟེར་བའི་པད་མའི་རིམ་པ་དང་པོ་དེ་ལ་གསང་བདེ་འཇིགས་གསུམ་ཀྱཻ་རྡོར་བསྒྲིགས་སོང་ང།

འདིར་བ་དང། དེ་ནས་བྱ་རྒྱུད། འོ་དེ་ནས་ཐུབ་པ་དམ་ཚིག་གསུམ་བཀོད། ཀྱིས། གཙོས་པའི་འོ་ད། བྱ་རྒྱུད་ཀྱི་དེ་ནས་ཡི་དམ། བསྐོར་བསྡད་པ། ད་རྒྱུད་སྡེ་བཞིར་བསྒྲིགས་སོང་བ། ད་རིམ་པ་བཞི་པ་རིམ་པ། འོ་ད། རིམ་པ་དྲུག་པ་དེ་ལ་དེ་ནས། ཨ་ནི་འདི་རེད།

བྱང་ཆུབ་སེམས་དཔའི་ཚོགས་ཀྱིས་བསྐོར་བསྡད་པ། ཉེ་བའི་སྲས་ཆེན་བརྒྱད་ལ་སོགས་པའི་བྱང་ཆུབ་སེམས་དཔའི་ཚུལ་བཟུང་བསྡད་པ། འོ་ད་ད་དེའི་འོག་དེ་ལ་དེ་ནས་རང་རྒྱལ་བཅུ་གཉིས་ལ་སོགས་པའི་དེ་ནས་རང་རྒྱལ་གྱི་འཕགས་པའི་འོ་ད་ཚུལ་མཛད་བསྡད་པ་ལགས་གོ། དེའི་འོག་དེ་ལ་དེ་ནས་གནས་བརྟན་བཅུ་དྲུག་མཚོན་པའི་འོ་ད་ཉན་ཐོས་ཀྱི་ཚུལ་བཟུང་བསྡད་པ། དེའི་འོག་དེ་དེ་ནས་དཔའ་བོ་དང་དཔའ་མོ། དཔའ་བོ་མཁའ་འགྲོ་དང་དེའི་འོག་དེ་ལ་དེ་ནས་ཆོས་སྐྱོང་སྲུང་མ། འོ་ད་འཇིག་རྟེན་ལས་འདས་པའི་དང། འོ་ད་ཆོས་སྐྱོང་སྲུང་མ། འོ་ད་དེ་ནས་ཆོས་བདག། འོ་ད་སྒོམ་བདག་སྐྱེས་བུ་ཆེ་འབྲིང་ཆུང་གསུམ་གྱི་དེ་ནས་ཆོས་བདག་ཆོས་བདག་མགོན་པོ་ཕྱག་དྲུག་པ་དང། འོ་ད་དེ་ནས་དམ་ཅན་ཆོས་ཀྱི་རྒྱལ་པོ་ཕྱི་ནང་གསང་གསུམ་ཟེར་ན་རེད། འོ་ད་རྒྱལ་ཆེན་རྣམ་ཐོས་སྲས་ཀྱིས་མཚོན་པའི་དེ་ནི་ད་གཅིག་པ་རེད་གང་ཅི་འཇིག་རྟེན་ལས་འདས་པའི་དེ་ནི་སྲུང་མ་ག་ཚད་ཡོད་ན་འོ་ད་དེ་ཚོའི་གི་དེ་ནི་བསྐོར་བསྡད་པ་འོ་དེ་བྱས་ད་དེ་ནི་སེང་གེ་ཆེན་པོ་བརྒྱད་ཀྱི་ཁྲི་དེ་ཡི་ད་ཕྱོགས་བཞི་ལོགས་བཞི་ལ་སྤྲིན་ཕུང་བཞི་བྱས་དེའི་སྒང་དེ་ལ་དེ་ནི་རྒྱལ་ཆེན་བཞི་དེ་བཀོད་རྒྱུ་རེད་སོ་སོའི་སོ་སོའི་བེ་གའི་རོ་ད་ཤར་ལྷོ་ནུབ་བྱང་འོ་ད་དེ་བྱས་ནས་དེ་ནི།

བྱུང་ན། རོ་དང། གསལ་དེ་གདབ་ཐུབ་ན་ཡག་ཤོས་རེད་གསུངས་རེད་སེམས་པ་རྩེ་གཅིག་བྱས། ཨོང་ད་དེ་ཚོ་སྒང་ག་ལོག་པའི་ཚོགས་ཞིང་དེ་ཚོ་དེ་དང་དེ་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་དེ་དང་དེ་དངོས་ཡིན་སྙམ་པ་གཅིག་མ་གཏོགས་དེ་སོ་སོའི་གི་བི་གའི་བྱས་བཞག་ཡིན་བསམ་ཡག་འདྲ་བསམ་བློ་གཏང་རྒྱུ་ཡོད་མ་རེད་རེད་པ་ད་ཨ་ནི་ཚོགས་ཞིང་དུ་ཚེ་བྱས་པ་མ་གཏོགས་དངོས་གནས་མདུན་ལ་བཞུགས་ཨ་ཡོད་བསམ་ཡག་གི་དོགས་པ་བྱེད་རྒྱུ་ཡོད་མ་རེད་འོ་ད་སོ་སོ་དེ་དེ་སྔོན་ལ་བི་ག་ཡོན་གནས་ཕུལ་དུ་བྱུང་བ་སོ་སོ་གི་བི་ག་ཡོན་ཕུལ་ས་སྐྱབས་འཇུག་ཞུ་ས་ཚོགས་བསགས་ས་གི་ད་ཡུལ་དེ་ཕུལ་དུ་བྱུང་བ་འདྲ་པོ་དེ་ཡོང་གི་རེད་པ་ད་འོ་ད་དེ་ཡིན་བསམ་པ་བྱས་ད་དེ་འདྲའི་ཡོང་བ་ལ་ཨ་ལས་དེ་ནི་ཡེ་ཤེས་པ་སྤྱན་དྲང་དགོས་རེད། རྣམ་རྟོག་བཀག་ཡག་གི་དོན་དག་ལ། ཨ་ནི་ཡེ་ཤེས་པ་སྤྱན་དྲངས་ནས། མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་བདུད་སྡེ་དཔུང་བཅས་མི། དངོས་རྣམས་མ་ལུས་ཡང་བཅོམ་ལྡན་འཁོར་བཅས་གནས་འདིར་གཤེགས་སུ་གསོལ། བཅོམ་ལྡན་བསྐལ་པ་གྲངས་མེད་སོགས་བཏོན་ནས། གང་ཅི་སྤྱན་འདྲེན་གྱི་ཚིག་དེ་བཏོན། དེའི་ཁ་ཐོག་ལ་ལྟོས་ན་མ་ག་དྷ་བཟང་མོས། ནི་དེ་བཞིན་གཤེགས་པ་བཅོམ་ལྡན་འདས་འཁོར་དང་བཅས་པ་པའི་ནམ་མཁའ་ནས། སྐུ་མགྲོན་ལ་སྤྱན་དྲངས་པ་ནང་ལྟར་བྱས་ནས་རང་རང་གི་བའི་རྫུ་འཕྲུལ་བསམ་གྱིས་མི་ཁྱབ་པ་བསྟན་ནས། ཕྱོགས་བཅུ་ན་བཞུགས་པའི་དེ་བི་ཀའི། ཚོགས་ཞིང་རེད་པ་དང་ཕྱོགས་བཅུ་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པའི་འོ་དེ་ཐུགས་ཀ་ནས། སྐྱབས་གནས་རེ་རེའི་ཐུགས་ཀ་ནས་ཚོགས་ཞིང་ཆ་ཚང་རེ་རེ་བསུ་བས་སྤྱན་དྲངས། དེ་ཚོ་ཆ་ཚང་གཅིག་ཏུ་སྒྲིལ། དེ་ནས་ཡང་ཆ་ཚང་རེ་རེ་མར། རེད་པ་དང། མར་སྤྲོས་ནས་ཨ་ནི་མདུན་གྱི་ཚོགས་ཞིང་རེ་རེ་ལ། ཨ་ནི། ཆ་ཚང་གཅིག་རེད་པ་དང་ཆ་ཚང་རེ་རེ་ཕར་བསྟིམས་ནས། ཨོ་དེ་རེད། དེ་ཅི་གི་ཡིན་ན། ཨ་ནི་མདུན་གི་ཚོགས་ཞིང་ལ་བི་ཀའི་རྟོགས་པ་མཐོ་དམན་ཡོག་རེད་བསམ་ས་འདྲ་པོ་དང་ཡག་ཉེས་ཡོག་རེད་རྩ་ཆེ་ཆུང་ཡོག་རེད་བསམ་སང་འདྲ་པོ་དང། ཨོ་ད་དེ་གི་ང་ཚོ་གི་རྣམ་རྟོག་དེ་འགག་འགྲོ་གི་ཡོག་རེད། བྱས་ཙང། ཚང་མ་ལོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྲུལ་པ་ཡིན་པ་དེ་ཤེས་དགོས་གི་ཡོག་རེད་ཨོ་དོ་སི་རེད། དེ་ཡིན་དུས་དེ་ནས་ཨོ་ད་ཚོགས་ཞིང་གསལ་གདབ།

ཨཱ་ནི་བི་ཀའི། རྫིང་བུ་དེ། བི་ཀའི་གཞི་དེ་དེ་ནི་རུས་སྦལ་གྱི་རྒྱབ་ནང་ལྟར་དཀྱིལ་དེ་ཡར་མཐོ། རྒྱབ་མ་ཨམ་ག་ཟེར་མཐའ་ལ་མར་དམའ་བོ་ཡོད་བསྡད་པ། དེ་བ་དང་དམའ་བོ་ཡོད་བསྡད་པ་བྱས། ཨཱ་ནི་དེའི་སྒང་ལ་དེ་ནི་བི་ཀའི། ཡན་ལག་བདུན་ལྡན་གྱི་བི་ཀའི་ཆུ། ཨཱ་ནི་བྱེ་མ་གི་ཚུལ་འདྲ་པོ་ནི་གསེར་གྱི་བེ་བྱེ་མ་བདལ་བ་གསེར་བྱེ་གསེར་ཕྱེ་ཡོད་བསྡད་པ། ཨཱ་ནི་སྐུ་ཁྲུས་གསོལ་བའི་སྒང་ལ་དེ་ནི་བཞུགས་ས། དེ་ནི་བི་ཀའི། ཤིང་གི་ཤིང་གདན།

ཁྲུས་ཀྱི་ཁང་བུ་ཤིན་ཏུ་དྲི་ཞིམ་པ། ཤེལ་གྱི་ས་གཞི་གསལ་ཞིང་འཚེར་བ་བསྟར་རིན་ཆེན་འབར་བའི་ཀ་བ་ཡིད་འོང་ལྡན་མུ་ཏིག་འོད་ཆགས་བླ་རེ་བྲེས་པ་དེར་ལྟར་དུ་ཟེར་གྱི་ཁྲུས་ཁང་དེ་མཚོན། ད་དེ་རི་རི་ཟེར་བའི་སྒང་ལ་ཡི་གེ། ཚོགས་ཞིང་དེ་ཚོ་བོད་མ་བང་བྲིས་ནས་ཨོ་ད་སྐས་འཛེག་གསུམ་ཡིན་ནི་མར་ཐེངས་པའི་གཙུག་ཡོད་ན་དེ་ག་ནས་མར་ཕེབས་དེ་མེད་ན་ནི་རི་ཁྲུས་གི་པའི་ཐོགས་པ་མེད་པར་མར་ཕེབས་ནས་རང་རང་སོ་སོའི་པའི་ཆུས་ནང་གི་ད་ཤིང་ལྡན་ཡིན་ན་རི་ཤིང་སེང་ཁྲི་ཡིན་ན་སོ་སོའི་སོ་སོ་གི་པའི་བཞུགས་ས་ག་པར་ཡིན་ན་དེ་པར་ཕེབས།

ཨ། ཀཱ་ཡ་བི་ཤྭ་དྷ་ན་ཡེ་སྭཱ་ཧཱ་གཡོན་སྒོ་གཅིག་ཏུ་བྱས་པ་རེད། དང་པོ་དེ་སྐུ་ཕྱིའོ་ཟེར་འདུག་འོ་ཟེར་བྱེད་སྟངས་ག་རེ་རེ་ཞིག་ཡིན། ཨ་ནི་བཞུགས་སྒོ་དེ་དངོས་གནས་རླན་དེ་འདུག་རླན་པ། འདུག་ཟེར་ནི་འདི་ནི་དཔྲལ་བ། དཔྲལ་བ་བྱས། ཨ་ནི་ཐུགས་ཀ་བྱས་དཔུང་པ་གཡས་བྱས་གཡོན་བྱས། ཨ་ནི་མགྲིན་པ་ཁ་ཐུག་དེ་ལ་གཅིག་བྱས། དེ་བྱས་གང་ལ་འདི་ནི་ཨོཾ་ཨཱཿ་ཧཱུྃ་དེ་ལས་ཚར་རེད། ཨོཾ་ཨཱཿ་ཧཱུྃ་ཏྲཱཾ་ཧྲཱིཿ་ཨོ་དེ་ཨ་ནི་ཨ་ཀཱ་ཡ་བི་ཤྭ་དྷ་ན་ཡེ་སྭཱ་ཧཱ་དེ་རེད། ད་དེ་ཚར་སོང་ན་དེ་ནི་ན་བཟའ་ཕར་འབུལ་ན་བཟའ་སོ་སོ་སོ་སོ་ལ་ཕ་གིའི་རབ་ཏུ་བྱུང་བ་ཚོ་ལ་རབ་ཏུ་བྱུང་བའི་ན་བཟའ་ཨོ་ད་ཆོས་སྐྱོང་སྲུང་མ་ཡི་དམ་ཚོ་ལ་ཕ་གིའི་ན་བཟའ་དང་ཨ་ནི་རྒྱན་དྲུག་རྒྱན་ཆ་རུས་རྒྱན་དང་ད་སོ་སོ་སོ་སོ་ལ་ག་རེ་ཡོད་ན་ཨོ་དེ་ཚོ་གང་ག་ཕར་འབུལ་དམིགས་བསལ་གི་དེ་ནི་འབྲོམ་སྟོན་པ་ལ་ཕྱུ་པ་རྒྱབ་ཤ་སྔོན་པོ་བྱས་པ་པགས་ཚག་གི་བཟོ་འདྲ་པོ་བྱས། འོ་ན་སྐེ་རགས་དེ་སྐུ་ལ་བས་སྐུ་སྐེད་ལ་ལན་དྲུག་འཁོར་འདས་པར། རོ་ད། ཨོ་ད། ཕར་ཕྱིན་དྲུག་ནང་ལ་བསྡུས་ནས་པའི་ཉམས་སུ་བླང་ཡག་གི་མཚོན་དོན་འདྲ་བོ། དེ་འདྲའི། དམིགས་པ་བྱས་ན། དང་དོན་རྟེན་འབྲེལ་གྱི་གནད་ཡོད་གསུངས་པ་རེད། འོ་ན་གཞན་དེ་ཚོ། དེ་རེད། འོ་ད་དུ་ཟེར་ན།

ད་ཚར་ར་བ་དང་སྐུ་ཁྲུས་སོགས་གང་ག་ཚར་ཚར་ཡིན་ཙང། བདག་དང་འགྲོ་ལ་ཐུགས་བརྩེའི་ཕྱིར་ཉིད་ཀྱི་རྫུ་འཕྲུལ་མཐུ་ཡིས་ནི་ཇི་སྲིད་མཆོད་པ་བདག་དེ་སྲིད་བཅོམ་ལྡན་བཞུགས་སུ་གསོལ་ཟེར་བའི་སྒང་ལ། ཡར་འུར་དིར་ཟེར་དུ་ནས། ད་གིན་མར་ཕེབས་སའི་ཚོགས་ཞིང་ཡ་གིར་རང་རང་སོ་སོའི་བཞུགས་ས་བཅས་རོ་དེ་ལ་ཡར་ཕེབས་སོང་བསམ་པ་བྱས། ཁྲུས་པའི་རྫིང་བུ། མེ་ལོང་བྱེ་བར་མེ་ལོང་དེ་འདུག་ཟེར་ཡག་ཅིག་བསྟན་པར་ཐལ། མེ་ལོང་དེ་ཡར་བཀྱགས། ཚོགས་ཞིང་ལ་ཕར་ཁ་གཏད་འདུག་ཟེར་ཡག་ཅིག་ད། བསྟན་སྒང་ལ་ཨ་ནི་ད་ཡར་ཕེབས་ཚར་བ་སྐད་ཆ་རེད། འོ་འདི་བྱེད། དེ་མ་གཏོགས་ཕ་གིའི་མེ་ལོང་དེ་འབབ་ཆུང་ནང་ལ་མར་བཞག་བཞག་དགོས་རེད།

ཉིས་བརྒྱ། ཉིས་བརྒྱ་ལྔ་བཅུ་ང་བཞི། ད་དེ་ནས་ཅི་ལྟ་བ་ཅི་འདུག་བ། སྦྱོར་ཆོས་ལྔ་པ་ནས།

རིགས་དྲུག་སོ་སོ་སོ་སོའི་གནས་ལ་ཕར་སོང་ནས་རིགས་དྲུག་སོ་སོ་སོ་སོ་གི་བའི་སྡུག་བསྔལ་དེ་ཚོ་ཕར་བསལ་སོང་བསམ་པ་བྱས། དེ་བ་ད་དམྱལ་བ་བའི་ཚ་དམྱལ་བ་ཡིན་ན། ད་དམྱལ་བ་ལ་ཡིན་ན་ཚ་གྲང་གི་སྡུག་བསྔལ། ཡི་དྭགས་ལ་བཀྲེས་ཤིང་སྐོམ་པའི་སྡུག་བསྔལ་བ་དེ་ཚོ་གང་ག་ཕར་བསལ་ནས་རང་རང་སོ་སོའི། ད་མི་ལ་དེ་ནི་འདོད་པ་ཆེན་པོ་ཡིན་ཙང། ད་ཕི་གས། འདི་རེད་བ་ད། འདི་ནི། མཁོ་དགུའི་ཡོ་བྱད་ག་རེ། ག་རེ་དགོས་ཡ་དེ་དག་སོ་སོ་བི་གའི་བསམ་ཡ་ག་རེ་བྱུང་ན་འོ་དེས་ག་རེ་བསམ་གི་ཡོད་ན་འོ་དེས་ཡོ་བྱད་ཕར་འགྱུར་ནི་ཕར་འོ་དེ་རེ་ད་ཁྲུས་ཆུ་དེ་ཚོ་ཕར་དེ་བྱས། ན་བཟའ་དེ་ཚོའི་དེ་ནི། འགྲོ་བ་རིགས་དྲུག་ནི་ཐུན་མིན་འདྲ་པོ་དྲུག་ཚོས་བླངས་ནི་ན་བཟའ་རྙིང་པ་དེ་ཚོ་སོ་སོ་སོ་སོའི་རྟེན་སྐལ་ཕར་སོ་སོ་སོ་སོ་ལ་ཕར་སྤྲད་བགོ་བཤའ་བྱས་ཕར་སྤྲད་འོ་དེ་རེ་ད་ཨ་ནི། ཁྲུས་ཁང་དེ་མི་དམིགས་པ་ཕར་སྟོང་པ་བྱ།